མི་དེའི་རྒྱུད་ལ་རྟོག་པ་གསུམ་ག་མཉམ་པོ་ཡོད་མཁན་ཞིག་དང། ཁུར་གྱིས་སེམས་ཅན་རྣམས་ཀྱི་རྣམ་པར་ཤེས་པ་ནི་རྒྱུན་རེ་རེ་བ་ཁོ་ན་བ་ང་རང་ཚོ་ལ་བསམ་བློ་ཐོངས་དང་ནི། མ་ཟད་མ་ཟད་ང་རང་ཚོ་བསམ་བློ་ཐོངས་དང་ང་རང་ཚོས་བསམ་བློ་བཏང་ཡོད་འདི་ཟབ་པའི་མོག་མོག་འདྲ་ཅིག་ལས་ཁོ་བློ་སྒོ་འཛིན་སོང་ན་དེའི་ཁ་ཐུག་དེ་ལ་ཨ་ནི་ལྟོས་སོ་ཤེས་པ་གི་མོག་མོག་དཔེར་དེ་ཟིན་སོང་ན་ཤེས་པ་ཕན་གཞན་དང་ཕན་གཞན་སྣང་ལ་མ་ངེས་པའི་བློར་ཆགས་འགྲོ་འདུག་བ་ནི། ཨ་ལས་པའི་འཛིན་གྲོལ་དེ་འཛིན་པ་དེ་གཞི་ནས་བསྒྲུབ་བྱ་རེད།